གཟའ་འཁོར་འདིའི་ལེ་ཚན་ནང NDIS ཞེས་པའི་ལས་འཆར་གྱི་སྐོར་ངོ་སྤྲོད་ཞུ་རྒྱུ་ཡིན། NDIS ཞེས་པའི་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་ཀྱི་དབང་པོ་སྐྱོན་ཅན་ལ་དམིགས་པའི་ཉེན་སྲུང་འགན་བཅོལ་ལས་འཆར་བརྒྱུད་དབང་པོ་སྐྱོན་ཅན་རྣམས་ལ་མཐུན་སྦྱོར་རོགས་སྐྱོར་གནང་གི་ཡོད། ལས་འཆར་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་འགོ་བཙུགས་པ་ནས་བཟུང་ད་བར་དབང་པོ་སྐྱོན་ཅན་མི་གྲངས་འབུམ་གཅིག་དང་ཕྱེད་ཀ་ཙམ་ལ་མཐུན་སྦྱོར་རོགས་རམ་གནང་ཐུབ་པ་བྱུང་ཡོད། འོན་ཀྱང་ལས་འཆར་དེའི་འོག་ཨོ་སི་ཀྲི་ལི་ཡའི་མི་རིགས་དང་རིག་གཞུང་སྣ་འཛོམས་ཅན་གྱི་མི་འགའ་ཤས་ལ་ཐུགས་ཕན་དེ་ཙམ་གྱིས་གསོས་ཐུབ་ཀྱི་མེད་འདུག NDIS ལས་འཆར་བརྒྱུད་ཨོ་སི་ཀྲི་ལི་ཡའི་གཞུང་གི་ངོས་ནས་དབང་པོ་སྐྱོན་ཅན་གྱི་མི་རྣམས་ལ་མཐུན་སྦྱོར་རོགས་རམ་གང་ཡག་སྤྲོད་ཐུབ་ཆེད་གསར་དུ་འགོ་བཙུགས་པ་ཞིག་ཡིན་འདུག Matt Wright ལགས་ནི NDIS ལས་འཆར་གྱི་འགོ་འཛིན་ཞིག་ཡིན། ཁོང་གིས་གསུངས་དོན།
NDIS ལས་འཆར་དེ་ནི་དབང་པོ་སྐྱོན་ཅན་ཚབས་ཆེན་དང་ཡུན་རིང་དབང་པོ་སྐྱོན་ཅན་རྣམས་ལ་མཐུན་སྦྱོར་སྐྲུན་ཚུལ་གྱི་ལམ་གསར་གཏོད་བྱས་པ་ཞིག་རེད། ལས་འཆར་དེའི་དམིགས་ཡུལ་གཙོ་བོ་ནི་དབང་པོ་སྐྱོན་ཅན་རྣམས་ལ་དགོས་མཁོའི་མཐུན་སྦྱོར་རོགས་སྐྱོར་བསྐྲུན་ནས་རྒྱུན་གཏན་གྱི་མི་བཞིན་ཉིན་རེའི་འཚོ་བ་སྐྱེལ་ཐུབ་པ་དང་སྤྱི་ཚོགས་ནང་མཉམ་ཞུགས་ཐུབ་པ་བྱེད་རྒྱུ་དེ་ཡིན། ཡང་ཁོང་གིས། NDIS ལས་འཆར་འོག་རོགས་སྐྱོར་ཐོབ་ཆེད་དགོས་ངེས་ཀྱི་ཆ་རྐྱེན་གང་ཚང་དགོས་པའི་སྐོར་འགྲེལ་བརྗོད་གནང་བར།
ཁྱེད་རང་ལོ་དྲུག་ཅུ་རེ་ལྔ་ལས་ཆུང་བ་ཡིན་དགོས་པ་མ་ཟད། ཨོསྟྲེ་ལི་ཡའི་མི་སེར་དང་ཡང་ན་གཏན་འཇགས་སྡོད་མི་ཡིན་པ་གང་ཞིག་ལ་དབང་སྐྱོན་ཚབས་ཆེན་ཡིན་དགོས་ངེས་རེད། དཔེར་ན། སྐྱབས་བཅོལ་བའི་མཐོང་མཆན་ཨང་གྲངས་གཉིས་ཀླད་ཀོར་ཀླད་ཀོར་ཡོད་ན་དེ་གཏན་འཇགས་སྡོད་མིར་བརྩི་བ་དང་དབང་པོ་སྐྱོན་ཅན་ཚབས་ཆེན་ཞེས་པ་ནི་རྒྱུན་རིང་དྲག་སྐྱེད་མི་ཐུབ་པར་གོ་དགོས་པ་ཡིན། གལ་སྲིད་ཁྱེད་རང་ལ་དགོས་ངེས་ཀྱི་ཆ་རྐྱེན་དེ་དག་ཚང་ཡོད་ན། NDIS གྱི་དྲ་ཚིགས། www ཚག NDIS ཚག gov ཚག au ཐོག་དང་ཡང་ན་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། བརྒྱད་ཀླད་ཀོར་ཀླད་ཀོར་གཅིག་གཅིག་ཀླད་ཀོར་ཐོག་འབྲེལ་བ་གནང་ཆོག། དང་ཐོག་ཁྱེད་རང་ལ་མཐུན་སྦྱོར་རོགས་སྐྱོར་ཐོབ་ཆེད་ཀྱི་དགོས་ངེས་ཆ་རྐྱེན་ཚང་ཡོད་མེད་ཞིབ་འཇུག་གནང་བར་རེ་འདུན་ཞུས་ཆོག། གལ་སྲིད་ཁྱེད་ལ་ཆ་རྐྱེན་ཚང་བ་ཡོད་ན། ལས་འཆར་དེར་འཛུལ་ཞུགས་གནང་ནས་ལས་འཆར་དེའི་འོག་ཁྱེད་ལ་མཐུན་སྦྱོར་བསྐྲུན་པར་འཆར་གཞི་བཏོན་འགོ་འཛུགས་ཆོག། དེའི་རྗེས་ང་ཚོས་ཁྱེད་ཀྱི་གནས་སྟངས་ལ་གཞིགས་པའི་མཐུན་སྦྱོར་རོགས་རམ་གང་མཁོ་སྤྲོད་དགོས་པར་ལམ་སྟོན་བྱེད་ཀྱི་རེད། མཐར་ཁྱེད་ལ NDIS ལས་འཆར་འོག་མཐུན་སྦྱོར་ཞབས་ཕྱི་སྒྲུབ་མཁན་གྱི་ཚོགས་པ་དང་མཁོ་ཆས་ཡོ་བྱད་སོགས་རང་ཉིད་ཀྱིས་གདམ་ག་གནང་ཆོག། Settlement Service International། ཞེས་པའི་སྤྱི་ཚོགས་ཞབས་ཞུ་ཚོགས་པས་མི་རིགས་སྣ་འཛོམས་ཀྱི་ཚོགས་པ་དང་ཚོགས་སྡེ་ཁག NDIS ལས་འཆར་དང་སྦྲེལ་མཐུད་གནང་བར་རོགས་སྐྱོར་གནང་ཆེད། Future Ability། ཞེས་པའི་ལས་གཞི་ཞིག་སྤེལ་བཞིན་ཡོད། ལས་གཞི་དེའི་འགོ་འཛིན Georgia Zogalis ལགས་ཀྱིས། མི་མང་པོ་ཞིག་གིས་ཁོང་ཚོའི NDIS ལས་འཆར་བརྒྱུད་རོགས་སྐྱོར་བླངས་ན། ཁོང་ཚོར་ཐོབ་བཞིན་པའི Disability Pension སྟེ་དབང་པོ་སྐྱོན་ཅན་ལ་སྤྲོད་པའི་གཞུང་གི་སྐྱོབ་གསོའི་དངུལ་དེ་མེད་པར་འགྱུར་ངེས་རེད་བསམ་པ་དེ་བདེན་པ་མིན་ཞེས་ཁོང་གིས་འགྲེལ་བརྗོད་གནང་བར། རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་རྣམས་ཀྱིས་ངེས་པར་དུ་ཤེས་དགོས་པ་ལ། NDIS ལས་འཆར་དེའི་བརྒྱུད་ཁྱེད་ལ་ཐོབ་པའི་རོགས་སྐྱོར་དེ་དབང་པོ་སྐྱོན་ཅན་ལ་སྤྲོད་པའི་སྐྱོབ་གསོའི་ཐོག་ལ་སྤྲོད་ཀྱི་ཡོད་པས། གལ་སྲིད་ཁྱེད་ལ་དབང་པོ་སྐྱོན་ཅན་གྱི་སྐྱོབ་གསོ་ཐོབ་ཀྱི་ཡོད་ན NDIS བརྒྱུད་ནས་རོགས་སྐྱོར་ཡང་བླངས་ཆོག། རོགས་སྐྱོར་དེ་གཉིས་མི་འདྲ་བ་ཡིན་པས་ཁྱེད་ལ་དེ་གཉིས་ཀ་དུས་གཅིག་ལ་མཉམ་དུ་བླངས་ཆོག་པའི་ཐོབ་ཐང་ཡོད། དེ་ཡང་སྐྱོབ་གསོའི་དངུལ་དེ་ནི་ཁྱེད་ཀྱི་ཉིན་རེའི་འཚོ་བའི་འགྲོ་གྲོན་ཆེད་ཡིན་པ་དང། NDIS བརྒྱུད་ཁྱེད་རང་དབང་པོའི་ནུས་པ་ཉམས་པའི་རྐྱེན་དམིགས་བསལ་དགོས་མཁོའི་མཐུན་རྐྱེན་སྒྲུབ་ཆེད་རོགས་སྐྱོར་གནང་གི་ཡོད། གལ་སྲིད་ཁྱེད་རང་དབྱིན་ཡིག་ཤེས་ཀྱི་མེད་ན། NDIS ལས་འཆར་གྱི་འགྲོ་སྟངས་ཤེས་པར་ལས་སླ་པོ་རྩ་བ་ནས་མེད། དེར་བརྟེན་ལས་འཆར་དེའི་སྐོར་གནས་ཚུལ་ཞིབ་ཕྲ་རྣམས་སྐད་རིགས་འདྲ་མིན་ནང་སྐད་བསྒྱུར་གནང་ཡོད། ཨོ་གྷི་ལིས་ལགས་ཀྱིས། ཁྱེད་རང་ལ་ལས་འཆར་དེ་དང་འབྲེལ་བའི་དོགས་འདྲི་ཡོད་ན་སོ་སོའི་སྐད་ནང་རིན་མེད་དུ་སྐད་སྒྱུར་བ་ཡང་བླངས་ཆོག་ཅེས་ཁོང་གིས་གསུངས་དོན། The National Disability Insurance Scheme NDIS ལས་འཆར་དེས་དབྱིན་སྐད་མི་ཤེས་མཁན་རྣམས་ལ་མཉམ་ཞུགས་གནང་བར་སྟབས་བདེ་བོ་ཡོང་ཆེད་སྐད་སྒྱུར་གྱི་མཐུན་སྦྱོར་བསྐྲུན་ཡོད། ཁྱེད་ཀྱིས་སོ་སོའི་སྐད་ནང་སྐད་སྒྱུར་བ་བླངས་ཆེད་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག

ད་ཆ་ལོ་ར་ལ་ཁོང་མོར NDIS བརྒྱུད་རོགས་སྐྱོར་ལེགས་པར་ཐོབ་ཀྱི་ཡོད་ཀྱང Cathy Naing ལགས་ཀྱིས་དང་ཐོག་ཁོང་མོས་དབྱིན་སྐད་མི་ཤེས་པའི་རྐྱེན་གྱིས་ཅུང་དཀའ་ངལ་འཕྲད་བྱུང་ཞེས་ཁོང་མོས་གསུངས་དོན། ལོ་གཉིས་ཙམ་རིང་ངས་དབྱིན་སྐད་ཡག་པོ་མི་ཤེས་པའི་རྐྱེན་གྱིས NDIS སྐོར་རོགས་སྐྱོར་བླང་རྒྱུ་དང་དེ་སྐོར་དོགས་འདྲི་བྱེད་རྒྱུ་སོགས་ཀྱི་གདེང་ཚོད་མེད་པར་དཀའ་ངལ་ཆེན་པོ་འཕྲད་བྱུང། དེ་ལྟར་དབྱིན་སྐད་མི་ཤེས་མཁན་མང་པོར་སོ་སོའི་ནང་མི་དང་གཉེན་ཚན་རྣམས་ཀྱི་མགྲིན་ཚབ་ཏུ་ཁོ་ཚོའི་ཐོབ་ཐང་རྩོད་རྒྱུ་དང་ལམ་སྟོན་བླང་རྒྱུ་སོགས་ལ་དཀའ་ངལ་འཕྲད་ཀྱི་ཡོད་པ་གསལ་པོ་རེད། ཉང་ལགས་ཀྱིས་ཁོང་མོའི་ལོ་ཤས་རིང་གི་ཉམས་མྱོང་ལ་གཞིགས་ནས་དབྱིན་སྐད་མི་ཤེས་མཁན་རྣམས་ལ་རང་ཉིད་ཀྱི་སྤྱི་ཚོགས་ནང་ཡོད་པའི་རོགས་སྐྱོར་ཚོགས་པ་ལ་བཅར་བ་དང། སོ་སོའི་ཉམས་མྱོང་རྣམས་ཕན་ཚུན་ཤོད་རེས་གནང་བར་ལམ་སྟོན་གནང་ཡོད། དེ་བཞིན་ཁོང་མོས NDIS ལས་འཆར་བརྒྱུད་མཐུན་སྦྱོར་བླངས་པ་ཁྱེད་ཀྱིས་དོགས་འདྲི་ཆ་ཚང་འཚེར་སྣང་མེད་པའི་ཐོག་གསལ་བཤད་གནང་ཐུབ་པ་དགོས་ཞེས་ཁོང་མོས་གསུངས་དོན། མི་ཚང་མས NDIS རོགས་སྐྱོར་འཆར་འགོད་ལྟར་ཐོབ་པ་བཟོད་བསྲན་གནང་ཐུབ་པ་དགོས། དོགས་པ་ཆེ་ཆུང་གང་ཞིག་ཡོད་ཀྱང་དེ་སོ་སོའི་སྐད་ཡིག་ནང་ཤེས་རྟོགས་ཐུབ་པ་གནང་དགོས། དེ་བཞིན་དྲི་བ་ཡོད་ན་དེ་སེམས་ལ་མ་ཉར་བར་ཐད་ཀར་འབྲེལ་ཡོད་ལས་བྱེད་ལ་དྲི་དགོས། རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་ལས་མི་བརྒྱ་ཆ་ཉི་ཤུ་ཙམ NDIS ལས་འཆར་འོག་རོགས་སྐྱོར་བླངས་ཐུབ་པའི་དགོས་ངེས་ཆ་རྐྱེན་འཛོམས་ཡོད་ཀྱང། སྙན་ཐོ་ལ་གཞིགས་ན། NDIS ལས་འཆར་ནང་དངོས་སུ་རོགས་སྐྱོར་བླངས་བཞིན་པའི་མི་བརྒྱ་ཆ་བདུན་ཙམ་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཡིན་འདུག

མི་མང་པོ་ཞིག་ལ NDIS བརྒྱུད་རོགས་སྐྱོར་ཐོབ་ཐུབ་པའི་ཆ་རྐྱེན་ཆ་ཚང་འཛོམས་ཡོད་ཀྱང། ཁོ་ཚོར་རྒྱུ་མཚན་མང་པོ་བརྟེན་ནས་རང་ཉིད་ལ་མཁོ་བའི་མཐུན་སྦྱོར་རོགས་རམ་ཐོབ་ཀྱི་མེད། དཔེར་ན། ཁོ་ཚོ་འགའ་ཤས་ལ་ལས་འཆར་དེའི་སྐོར་གོ་རྟོགས་གང་ཡང་མེད་པ་དང། ཡང་འགའ་ཤས་ཀྱིས་ལས་འཆར་དེ་ཡིད་ཆེས་མེད་པ། འགའ་ཤས་ཀྱིས་རོགས་སྐྱོར་དེ་ག་འདྲ་བླངས་དགོས་མེད་ཤེས་ཀྱི་མེད་པ་ཡིན། ལྷག་པར་དུ་དབྱིན་སྐད་ཚད་ལྡན་མི་ཤེས་མཁན་རྣམས་ལ་ལས་འཆར་དེའི་ནང་མཉམ་ཞུགས་གནང་བར་མགོ་རྙོག་ཚ་བོ་ཡོད། གང་ཡིན་ཟེར་ན་རོགས་སྐྱོར་དེ་ཐོབ་པར་སྙན་ཞུའི་བརྒྱུད་རིམ་ཧ་ཅང་རིང་ལ། དབྱིན་སྐད་མི་ཤེས་ན་གནས་ཚུལ་ཆ་ཚང་ལས་སླ་པོ་ཤེས་ཀྱི་མེད། དེ་འདྲ་སོང་ཙང་ང་ཚོའི་ཚོགས་པས་མི་དེ་ཚོར་རོགས་སྐྱོར་བྱེད་ཀྱི་ཡོད། Matt Wright ལགས་ཀྱིས NDIS ལས་འཆར་འོག་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་གང་མང་ལ་རོགས་སྐྱོར་བསྐྲུན་ཐུབ་པར་འབད་བརྩོན་གནང་གི་ཡོད་ཅེས་ཁོང་གིས་གསུངས་དོན།
ང་ཚོས་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་ཚོགས་སྡེ་ཁག་དང་མཉམ་ལས་བྱས་ནས་མི་ཚོགས་དེ་དག་གི་དགོས་མཁོ་ལེགས་པོ་ཤེས་ཐུབ་པའི་ཐོག་ཁོ་ཚོའི་རིག་གཞུང་དང་མཐུན་པའི་རོགས་སྐྱོར་གནང་རྒྱུ་འབད་བརྩོན་བྱེད་བཞིན་ཡོད། མ་ཟད་ང་ཚོའི་ལས་འཆར་སྐོར་གནས་ཚུལ་གལ་ཆེ་རྣམས་སྐད་རིགས་འདྲ་མིན་ནང་བསྒྱུར་ནས་མི་རིགས་སྣ་མང་ལ་ཐུགས་ཕན་གསོས་པར་འབད་བརྩོན་བྱེད་བཞིན་ཡོད། སྤྱིར NDIS ལ་ཁོ་ཚོས་གནང་བའི་རོགས་སྐྱོར་དང་ཞབས་ཞུའི་སྐོར་གནས་ཚུལ་སྤེལ་རྒྱུར་འགན་ཡོད་ཀྱང། Dwayne Cranfield ལགས་ཀྱིས་མི་ཚང་མས་ལས་འཆར་དེའི་སྐོར་ཁྱབ་བསྒྲགས་གནང་བར་སྐུལ་འདེད་གནང་ཡོད།
མི
རེ་ངོ་རེས་འགན་ཁུར་ནས་སོ་སོའི་ཚོགས་སྡེ་ཁག་གི་འགོ་ཁྲིད་ལ་ཞུས་ནས་ལས་འཆར་དེའི་སྐོར་ཁྱབ་བསྒྲགས་གནང་དགོས། ང་ཚོ་མི་འགའ་ཤས་ཀྱིས་ཤུགས་རྒྱབ་པ་ཙམ་གྱིས་འགྲིག་ཡ་མེད། ལྷག་པར་དུ་རིག་གཞུང་དང་སྐད་རིགས་སྣ་འཛོམས་ཀྱི་མི་ཚོགས་ཀྱིས། སོ་སོའི་ཐོབ་ཐང་བཤད་པའི་ཐོག་གནས་ཚུལ་རྒྱས་པར་བླངས་དགོས། NDIS ལས་འཆར་སྐོར་གནས་ཚུལ་རྒྱས་པ་ཤེས་ཆེད། དྲ་ཚིགས། www ཚེག ndis ཚེག gov ཚེག au། དང། ཁ་པར་ཨང། གཅིག་བརྒྱད་ཀླད་ཀོར་ཀླད་ཀོར། བརྒྱད་ཀླད་ཀོར་ཀླད་ཀོར་གཅིག་གཅིག་ཀླད་ཀོར་ཐོག་འབྲེལ་བ་གནང་ཆོག། སྐད་སྒྱུར་བ་དགོས་ཚེ་ཁ་པར་ཨང། གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་རོགས། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། ས་བཀྲ་ནི་ཨོ་སི་ཀྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།